པའི་མཚམས་ནས་འགྱིན་ན་བཞག་དང་བཟོས། དེ་ནས་དེ་རིང་ལེ་ཚན་འདི་ཡང་བསྐྱར་མགོ་བརྩམས་ཡི་མུ་མཐུད་དུ་རྒྱུན་འཁྱོངས་བྱེད་རྒྱུ་ཡིན། ཨ་དེ་རིང་གི་གདན་ཞུས་སྐུ་མགྲོན་ཡིན་ན་ཙོང་ཁ་ལྷ་མོ་ཡིན། ཁོ་མོ་གི་བརྗོད་བྱ་གཙོ་བོ་ཡིན་ན། ཨ་མོ་ཆོས་རིང་ལུགས་ཁྲོད་ཀྱི་ཨ་ཕོ་མོ་འདྲ་མཉམ་ཟེར་གོ་ནོ་དེ་ཡིན་ད། ཨ་དེ་ནས་དེ་རིང་གི་ལེ་ཚན་འདི་དངོས་སུ་མགོ་རྩོམ་རྒྱུ་ཡིན། ཡ་ཙོང་ཁ་ལྷ་མོ། ཨ་ཁྱོད་བདེ་མོ་ཡིན་ན།

སྡེ་བ་ནང་ལ་ངར་ཤིག་གི་ཐག་ཉེ་འདིར་སྟབས་བདེ་ཡིན་འདིར་དེ་ནས་དེ་དེ་ད་ཡང་ཆ་རྐྱེན་ཡང་དེ་མོ་ཟིག་མེད་ཀི་ར་ཡང་སྤྱི་སྤྱོད་ཤིག་ཅིག་གི་སྟེན་དང་རྗེས་དེ་སློབ་ཁང་དེ་མོ་མེད་ཀི་མོ་ཨང་ད་དེ་ལོ་རིམ་དང་ཉི་ཡིན་དེ་སློབ་ཁང་མེད་ཀི་ལོ་རིམ་གསུམ་པ་ཡིན་དེ་ད་ཡོད་ཀི་ད་སྒོ་ནས་ཙོག་དང་ནས་ད་ཉི་མ་ནང་ནས་ལོ་ཧ་རྒྱ་ལག་ཡི་དང་ནས་ད་དགེ་རྒན་གི་འབྲོག་པ་ལོག་ཡི་དེ་ཡིན་ཟིག་དེ་ནས་ཅིག་ཡང་ཨང་ཀི་འབྲི་མ་ཤེས་ཤིག་གི་ག་ངས་ཁྲེས་ཟི་ཆུང་ཆུང་ཟིག་ག་རྩི་རི་གི་ད་ཁྱིང་རྒྱུ་སུན་རྒྱུ

ཆེད་ལས་ད་ད་གཞི་རིམ་འཕེལ་རྒྱས་ཀྱི་དེ་གི་ལས་ཀ་སོང་ནི་རེད་མོ་སོང་ནི་རེད་ད་ལོ་ཞིབ་འཇུག་སློབ་མ་ཡིན་ན་ལོ་གཉིས་ར་བཟོས་དེ་ནས་ངས་ལོ་ཟིན་ནི་དོན་དང་ལོ་ཁི་ཟིག་ངས་ད་གི་ཁྲིད་གོ་ནི་ད
གཏན་གི་གཞུང་ལུགས་དེ་དང་དེ་གི་ལོ་རྒྱུས་ད་དེ་ནི་ད gender study ཟེར་གོ་ནོ་དེ་རེད་ཧྲི་ཧུའེ་ཤིན་པེ

དེ་ནས་སེམས་ཁམས་རིག་པ་ལ་འབྲེལ་བ་ཡོད་ནོ་དེ་གི་ནང་ནས་ད་ཡང་ཅིག་ཕོ་མོ་གི་བར་གི་ད་ཅིག་ཁུ་ཆོ་གི་ལས་བགོ་དང་དེ་ནས་ཁུ་ཆོ་གི་ད་རིག་གཞུང་ཁ་ཁ་བསོ་ན་དེ་ནང་ན་ད་ཕོ་མོ་གཉིས་ཀ་རེ་ཤིག་ཅིག་མི་འདྲ་བ་ཅིག་ཐེ་གོ་ནོ་དེ་མོ་སྣ་ཁ་མང་ཡོད་ནི་རེད་དེ་སྡེ་ཁག་ཟེར་རི་མོ་དེ་གི་ད་ད་གི་མོ་ཆོས་རིང་ལུགས་ཟེར་གོ་ནོ་དེ་ད feminism ཉི་ཤིང་ཀྲུའུ་ཡི་དྲི

ཉིས་སྟོང་ད་ལྔ་དྲུག་དེ་ཟིག་ཡིན་རྒྱུ་རེད་མོ། ཉིས་སྟོང་ལྔ་དྲུག་གི་དེ་གི་ལོ་རེད། རེད་རེད་ད་ང་རང་གིས་མཚོན་གྱི་ན་ད་ཕོ་མོ་འདྲ་མཉམ་ཟེར་གོ་ན་ད་ད་བོད་ནང་ནས་ཅིག་ད་དྲ་རྒྱ་འདི་འཇིགས་ནུབ་ཀྱི་ནི་ཟེར་དགོས་ན་རེད་ད་ཕལ་ཆེར་ཉིས་སྟོང་གཅིག་གཅིག་གི་ཡན་དེ་མོ་ཟིག་རེད་མོ་ད་ཕལ་ཆེར་གྱི་གཅིག་གཅིག་དེ་ཡན་ཟིག་རེད་ད་ད་དེ་དེ་སྐབས་དེ་ཅིག་ད་ཕོ་མོ་འདྲ་མཉམ་ཟིག་གང་མང་ཟིག་གླེང་གི་འདུག་གོ་མོ་རྩོམ་འདྲ་མི་འདྲ་འབྲི་གི་འདུག་གི་ད་ད་ཅིག

རེད་ད་གོ་བ་ལོག་ལེན་བཞག་ནོ་ར་འགྲེལ་ལོག་བྱས་བཞག་ནོ་ད་མང་གི་ད་ད་ང་ཞིག་མང་གི་མོ་ད་ནས་ད་རང་གི་རང་ངན་ཆེ་འགྲེལ་ལོག་མང་བྱས་ཡོད་རྒྱུ་རེད་ད་ཆེ་ད་ནས་ད་ཧ་ར་སང་ལོ་གཅིག་ག་ད་ཁྱོ་རང་རྒྱན་པ་ཚང་མ་མཉམ་པོ་ད་སློབ་ཁྲིད་དེ་བླངས་ནི་རེད་མོ་མོ་ཆོས་རིང་ལུགས་གི་ད་ལོ་རྒྱུས་དང་ད་ཡོང་ཁུངས་དང་ད་ནས་བར་ནས་དོན་དག་ཆི་ཟིག་བྱུང་དང་ན

ད་དེ་གི་ཧན་ཆེ་གི་ཁས་ལེན་དགོས་ས་ཟོས་ནི་དེ་གཉིས་ཀ་མི་འདྲ་གི་མོ་ཕོ་དང་མོ་གཉིས་ད་ཕུང་གི་གྲུབ་ཆ་མི་འདྲ་ཟེར་གྲུབ་ཆ་མི་འདྲ་ནི་འདི་ཁས་ལེན་དགོས་ནི་འདི་གཞི་བཞག་ནི་ཡང་ཕོ་མོ་འདྲ་མཉམ་ན་ཞོ་ཞི་མོ་དེ་ཞོ་མོ་གི་ལོག་གི་འཇུག་རྒྱུ་དེ་མ་རེད་ད་ཡང་ཡང་མིན་ན་ཡང་ཞི་མོ་དེ་སོང་ནས་ཕོ་གི་ལོག་གི་འཇུག་རྒྱུ་མ་རེད་ཟེར་ད་ཕོ་དེ་མོ་གི་ལོག་གི་འཇུག་རྒྱུ་དེ་མ་རེད་མོ

ད་ད་རང་ཤི་ཅི་གི་དང་ཞུ་ཞི་ལི་ཆུ་མང་ཟེ་ནི་ར་ཞི་མོ་ཆུ་མང་རེད་རེད་ད་ཞི་ལི་ཆུ་ནི་དེ་ཅི་གི་ལ་ཆ་དུ་ནི་རེད་ད་ད་རང་གི་ཆུ་བ་གོ་ནི་མ་དུ་ཡིན་ནི་ར་ད་རང་སོན་ལེན་གི་དོན་ད་དེ་ད་ཞི་སོན་ལེན་ཡིན་ཁེ་ཕོ་མོ་ཧ་ནི་ཡོད་ནི་རེད་ནི་ད་ཞི་ཕོ་མོ་ར་ད་ཞི་གི་ཚང་མ་འདྲ་མཉམ་ཡོང་གོ་ནི་དེ་ད་ཞི་མོ་ཁེར་རོ་དོན་དག་མ་རེད་མོ་དེ་ཕོ་མོ་གཉིས་ཀ་འདྲ་བ་གོ་མོ་ཁྱིམ་ཚང་ནང་ནས་ཆུ་གེ་མོ་གི་ད་ཕག་ཞི་གི་མ་ན་ཆུ་རང་ག་ར་ཤེ་ཡི་ཚང་མ་ར

ཨ་ང་ཆོས་ད་ང་ཆོས་གི་ནད་ཉི་ཕིན་དུ་ཟིག་དོ་གོ་མོ་ན་ཕོ་མོ་འདྲ་མཉམ་ད་ཕོ་མོ་ཉི་ཁུར་མི་ད་མེ་ནོ་ཆེ་ནི་ད་རང་གཞན་པ་མ་ཟུ་ནི་ད་ཆུ་ཁ་ཡ་མེ་ནི་ཟི་ད་ད་ཅི་ཅི་ཚོ་ན་ད་ཡིག་ཆ་དུ་མི་དེ་སྲིད་གཞུང་གི་ཆུ་ཅི་ཅི་སྐུ་ན་ལག་ཆ་ཡིག་གི་ན་དུ་མི་འདི་ཟི་ཁ་གོང་ཟིག་ནང་ན་ཡོ་མོ་ཆུ་ཕོ་ཡིན་ན་མོ་ཡིན་ན་དུ་ཉམ་ན་འདན་སི་མེད་གི་མོ་ད་ཆི་ཀུ་ནི་རེ

རེད་རེད་རེད་ད་ང་རང་ཉིད་ཀྱི་འཚོ་བའི་ཁྲོད་ནས་ཡིན་ན་ར་དྲང་མོ་བཤད་ན། ད་ངས་ངའི་ན་བཤད་འདོད་འདི། ང་རང་གི་ཕོ་མོ་འདྲ་མཉམ་གྱི་འདིའི་ཕྱོགས་ན་ཆོག་གོ། ད་མོ་ཆེའི་རིང་ལུགས་ཟེར་དགོས་ན་ར། འདིའི་ཕྱོགས་ཕལ་ཆེར་གཅིག་བག་ཆགས་འདྲ་འདྲ་བོ་ཡོད་ཡས་གཅིག་ཐོག་དང་བོ་ཤེས་དེ་ཕལ་ཆེར་ཉིས་སྟོང་བཅུ་ཡོད་ཟེར་ཡས་མོ། ད་ཕལ་ཆེར་གཅིག་ཆེས་སྔ་བོ་གིས་ན་ཆོག་གོ་སྤྱིར་བཏང་ན། ད་དེ་ནས་རིམ་བཞིན་གྱི་གཅིག་ད་རང་གི་སྤྱི་ཚོགས་ནང་ནས་ར་གཅིག་གང་མང་ཟིག་མཉམ་འཇོག་གིས་ཟེར་མོ། ཐ་ན་རང་གི་ཁྱིམ་ཚང་ནང་ནས་ཆོག་གོ་ངེད་ཀྱི་ཨ་ཡེ་ལོ་ལོན་ཡིན་ན་ཨ་ད།

ཐ་ན་ངེད་ཀྱི་ཨ་ཡེ་ལོ་ལོན་ཡིན་ན་ཨ་ད་ཅིག་ཚ་མོ་ངས་ཚ་མོ་ཅན་གོ་ཡིན་ན་ཅིག་ད་སློབ་སྦྱོང་ར་ད་ཁ་སང་དེ་རིང་ཧྲ་གི་ཅན་གོ་ཡིན་ནའང་ཅིག་ལོ་ཡ་ར་སོང་གི་སོང་གི་ཟེར་གོ་ནི་རི་ད་ལག་ཆགས་ན་ད་ཕལ་ཆེར་དཀའ་རྒྱུ་རེད་ད་ཤོང་གི་ཞི་མོ་ཟིག་ཡིན་ན་ད་སློབ་སྦྱོང་ཨ་ད་ཅིག་བ་ནི་མ་རེད་ཅན་གོ་དིག་བསམ་བློ་གི་ཡ་དིག་ད་ངས་ནའི་ན་ར་སློབ་ད་ཅིག་སློབ་གསོ་གཏོང་ཁ་ཡི་གོ་ནི་རེ་ཨོ་ད་དི་འགྲིག་ནི་མ་རེད་ཟེ་ཨོ་ད་དི་ཆི་ཟེར་འགྲིག་ནི་མ་རེད་ཟེར་ན་ཨོ་ད་ཁ་སང་དེ་རིང་གི་གནས་བབ་འདིའི་ཁྲོད་ནས་ཅིག་ཞི་མོ་ཆོ་ཇེ་ངར་ཇེ་ངར་བྲིས་ད་ཐ་ན་ཅིག་སློབ་སྦྱོང་ཡེད་གོ་ནོ་ནང་ནས

གཉེན་སྒྲིག་གི། ད་འདི་གཅིག་ཕལ་ཆེར་གཅིག་ཕོ་མོ་འདྲ་མཉམ་མིན་ནུག་ཅན་གི། ད་དཔེ་ལེན་རྒྱུ་ན། ཕོ་གཟུགས་ཡིན་རྒྱུ་ན། གཉེན་སྒྲིག་གོ་དེ་གི་ངེས་པར་དུ་ད། བྱ་བ་བརྟན་པོ་ཟིག་དགོ་གི། ད་ཕག་ཟ་ཅིག་འདོན་འདོན་ཟིག་དགོ་གི། རླངས་འཁོར་དགོ་གི། ད་དེ་ཡོད་སོང་ན་ད་གཟོད་ཅིག། གཞན་པ་གཉེན་སྒྲིག་རྒྱུ་གི། ཀན་ཟི་ཡོད་གོ་མ་ན། ཆ་རྐྱེན་དེ་ཡོད་གོ་མ་ན། དེ་ད་ཧིན་ཆེ་ནི་ཅིག། ད་ཕྱི་ལོ་ཆེན་པོ་ན་དེ་དགོ་གི་ཟིག་ད་བྱེད་ཀི་ད་བ་རེད་ད། ད་ང་དེ་མེད་ན་ད་ཅིག་གཉེན་སྒྲིག་ན་ཅིག་ངོ་ཚ་རེ་བསམ་དགོ་གི་རེད། དེ་ནས་ད་ཅིག།

དེ་ལྟར་ལས་སྐལ་དེ་རིན་ཐང་སྤྲད་མ་སྤྲད་དེ་རེད་ད་དེ་རང་གི་ནང་ནས་ད་ནང་ལས་ལས་ནས་ཞ་ཡིས་གཉོར་དེ་དང་ཟི་པས་དེ་ཁྱོ་སྒོ་སོང་ནས་ད་ཡོང་སྒོ་བཙལ་ཟི་པས་དེ་ཡིན་ན་ར་གཉིས་ཀའི་ནང་གི་གཅིག་ཆད་སོང་ན་མི་ཉན་གི་པས་ཁྱིམ་ཚང་ནང་འཇུག་དགོ་ན་དེ་ནི་ད་ད་ངའི་ནང་ནས་ལས་ཟ་མ་ལས་ནས་ཞ་ཡིས་མི་གཉོར་ཟི་གོ་ནོ་ནི་མ་རེད་ཡ་དེ་རིན་ཐང་འདྲ་མཉམ་ཟིག་སྤྲད་དགོ་གི་གོ་ནོ་ཁྱོ་སྒོ་སོང་སྒོར་མོ་བཙལ་ནི་དེ་ར་རིན་ཐང་གལ་ཆེན་པོ་རེད་ངའི་ནང་ནས་འདུག་ནོ་དེ་ར་ད་རིན་ཐང་ཆེ་གི་ད་ངའི་ཉལ་ད་ཞིང་མཉམ་རྒྱུ་རེད།